མཛའ་ཞིང་བརྩེ་བའི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་དང་པོའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོར་ཟླ་གཉིས་པའི་ཚེས་ཉེར་ལྔ་རེས་གཟའ་སྤེན་པ་རེད་ལ་གསན་མཁན་རྣམ་པ་ཚོ་ང་སྟག་ལྷ་རྒྱལ་ཡིན་ནི་ད་བྱོས་ནས་ངས་དེ་རིང་གི་ལེ་ཚན་ཁག་ངོ་སྤྲོད་བྱེད་རྒྱུ། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་རྒྱ་གར་ཁྲིམས་ཀྱི་བློན་ཆེན་མཆོག་གིས་རྒྱ་གར་གཞུང་གིས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་ཕྱོགས་ཀྱི་སྲིད་ཇུས་ལ་བསྐྱར་ཞིབ་བྱེད་སྲིད་པའི་སྐོར་རྒྱལ་ས་ལྡི་ལིར་བོད་ཀྱི་ལོ་གསར་སྲུང་བརྩིའི་སྐབས་སུ་གསུངས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ལོ་གསར་རིང་མཆོད་མཇལ་བྱེད་ཡུལ་ཁག་ཏུ་ལྟ་ཞིབ་དང་ཐོ་འགོད་བྱས་ནས་དམ་བསྒྲགས་བྱས་ཡོད་པའི་སྐོར་གྱི་ས་གནས་ནས་བཏང་འབྱོར་གནས་ཚུལ་ཞིག་དང། མཐར་སྤྱི་ཚོགས་དང་བོད་མི་ཞེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། གསན་མཁན་རྣམ་པ་ཚོ་ཐོག་མར་གསར་འགྱུར་བྱེད་རྒྱུ། རྒྱ་གར་ཁྲིམས་ཀྱི་བློན་ཆེན་མཆོག་གིས་རྒྱ་གར་གཞུང་གིས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་ཕྱོགས་ཀྱི་སྲིད་ཇུས་ལ་བསྐྱར་ཞིབ་བྱེད་སྲིད་པའི་སྐོར་རྒྱལ་ས་ལྡི་ལིར་བོད་ཀྱི་ལོ་གསར་སྲུང་བརྩིའི་སྐབས་གསུངས་ཡོད་གི་སྤྱི་ཟླ་གཉིས་པའི་ཚེས་ཉིས་རྩ་གསུམ་བོད་ཀྱི་ལོ་གསར་ཚེས་གསུམ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་བསམ་ཡས་གླིང་བོད་མིའི་གཞིས་སྒར་དུ་ས་གནས་འགོ་འཛིན་ལས་ཁུངས་དང་གཞིས་སྒར་དེའི་རྒྱ་མཐའི་ལས་ཁུངས་དེ་བཞིན་བདེ་ལེགས་དོན་གཅོད་ཁང་གི་ཐུན་མོང་གི་གོ་སྒྲིག་འོག་བོད་ཀྱི་ལོ་གསར་སྲུང་བརྩིའི་མཛད་སྒོ་ཐོག་རྒྱ་གར་དབུས་གཞུང་གི་ཁྲིམས་ཀྱི་བློན་ཆེན་སྐུ་ཞབས་ཁེ་རིན་རེ་ཇི་ཇུ་མཆོག་སྐུ་མགྲོན་གཙོ་བོར་གདན་འདྲེན་བྱས་ནས་ལོ་གསར་སྲུང་བརྩི་ཞུས་ཡོད་པ་དང་སྐབས་དེར་ཁྲིམས་ཀྱི་བློན་ཆེན་ལགས་ཀྱིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནི་འཛམ་གླིང་ཞི་བདེའི་ཕོ་ཉ་ལྟ་བུ་ཞིག་ཡིན་པ་གསུངས་པ་དང་སྦྲགས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་པའི་གསོལ་འདེབས་ཞུ་བ་དང་ཆབས་ཅིག་ཏུ་རྒྱ་གར་གཞུང་གིས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་ཕྱོགས་ཀྱི་སྲིད་ཇུས་ལ་བསྐྱར་ཞིབ་བྱེད་སྲིད་པ་མ་ཟད་ད་དུང་སྲིད་ཇུས་དེ་བོད་མི་གནས་སྡོད་བྱེད་ཡུལ་སྤྱི་ཡོངས་ལ་རྒྱ་སྐྱེད་དུ་གཏོང་དགོས་པ་གསུངས་ཡོད་གི། ད་དུང་ཁྲིམས་ཀྱི་བློན་ཆེན་མཆོག་གིས་བོད་པའི་ཡ་རབས་བཟང་སྤྱོད་གཤིས་རྒྱུད་དང་འབྲེལ་བའི་སྐོར་གསུང་བཤད་གནང་བའི་ནང་དུ། རྒྱ་གར་ནང་གནས་སྡོད་བྱེད་མཁན་བཙན་བྱོལ་བོད་མི་ཚོས་སྤྱི་ཚོགས་ལ་གནོད་པའི་དཀའ་ངལ་ཤུགས་ཆེ་རིགས་ནམ་ཡང་མི་བཟོ་བ་དང་བོད་མི་རྣམས་ནི་ཞི་བདེ་ལ་དགའ་བའི་མི་རིགས་ཤིག་ཀྱང་ཡིན་པ་གསུངས་འདུག་རྒྱ་གར་ནང་བཙན་བྱོལ་བོད་མི་ཚོའི་གནས་སྡོད་ཆོག་པའི་ལག་འཁྱེར་ཨར་སི་དང་འབྲེལ་བའི་དཀའ་ངལ་གང་འཕྲད་པ་རྣམས་སེལ་ཐབས་གནང་རྒྱུ་ཡིན་པ་ཞལ་བཞེས་གནང་ཡོད་གི། དེའི་ཐད་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ས་གནས་འགོ་འཛིན་རྡོ་རྗེ་ཚེ་རིང་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བའི་ནང་ཁྲིམས་ཀྱི་བློན་ཆེན་སྐུ་ཞབས་ཁེ་རིན་རེ་ཇི་ཇུ་ལགས་ཉིས་སྟོང་བཅུ་བཞི་ལོའི་བཙན་བྱོལ་བོད་མིར་མཐུན་རྐྱེན་དུ་སྦྱོར་ཕྱོགས་ཀྱི་སྲིད་ཇུས་དེ་བཞིན་ཐོག་མ་ལག་བསྟར་ཡོང་བར་རྒྱབ་སྐྱོར་དང་སྐུ་ལས་སྐྱོན་མཁན་གྲས་ཤིག་ཡིན་པ་འགྲེལ་བརྗོད་གནང་ཡོད་གི། ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁེན་མཆོག་ལ་ཨེ་བྷི་སི་གསར་ལས་ཁང་གི་བཅར་འདྲི་སྐབས་ཕྱི་སྲིད་དྲུང་ཆེ་མཆོག་གིས་ར་ཤི་ཡས་ཡུ་ཁེ་རིན་ལ་བཙན་འཛུལ་བྱས་པའི་ཉིན་དང་པོ་ནས་བཟུང་སྲིད་འཛིན་ཇོ་བྷ་ཌེན་མཆོག་གིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་ར་ཤི་ཡ་ལ་གོ་མཚོན་མཁོ་སྤྲོད་བྱས་ན་འགྲིག་གི་མ་རེད་ཅེས་གསུངས་ཡོད་པ་རེད། འོན་ཀྱང་ད་ལྟ་རྒྱ་ནག་གཞུང་གིས་ར་ཤི་ཡ་ལ་གོ་མཚོན་མཁོ་སྤྲོད་བྱེད་རྒྱུའི་བསམ་བློ་གཏོང་གི་ཡོད་དུས་ང་ཚོས་སྤྱི་སྒྲོག་ཐོག་ནས་དེ་ལྟར་བྱས་ན་འགྲིག་ཐབས་མེད་པའི་ཉེན་བརྡ་བཏང་ཡོད་པ་རེད་ཅེས་བཀའ་ལན་གནང་ཡོད་ཁི། བྱང་ཆིངས་ཀྱི་སྤྱི་ཁྱབ་དྲུང་ཆེ Jens Stoltenberg ལགས་ཀྱིས་རྒྱ་ནག་གཞུང་གིས་ཨུ་རུ་སུ་ལ་གོ་མཚོན་མཁོ་སྤྲོད་བྱེད་མིན་ལ་བསམ་བློ་གཏོང་བཞིན་པ་མཐོང་སོང་ལ་པེ་ཅིན་གཞུང་དེ་ལྟ་བུའི་ཉེན་ཁའི་གནས་སུ་མ་འགྲོ་ཞེས་ཚེས་ཉི་ཤུ་རྩ་བཞིའི་ཉིན་ཉེན་བརྡ་བརྒྱབ་ཡོད་ཁི།

དམག་འཁྲུག་དེས་ས་ཁུལ་བརྟན་ལྷིང་མི་ཡོང་རྒྱུར་ངན་སྐུལ་དང་གོ་ལ་ཧྲིལ་བོར་ཁ་བྲལ་ལ་བཏང་ཡོད་ཅེས་སྐྱོན་བརྗོད་བྱས་འདུག་སྤྱི་ཆིངས་ཀྱི་སྤྱི་ཁྱབ་དྲུང་ཆེ Jens Stoltenberg ལགས་ཀྱིས་ད་བར་དུ་རྒྱ་ནག་གཞུང་གིས་ཨུ་རུ་སུ་ལ་ཉེན་ཁ་ཆེ་བའི་གོ་མཚོན་རིགས་མཁོ་སྤྲོད་བྱས་པ་མཐོང་མ་སོང། འོན་ཀྱང་རྒྱ་ནག་གཞུང་གིས་ཨུ་རུ་སུ་ལ་གོ་མཚོན་སྤྲོད་མིན་ཐད་བསམ་བློ་གཏོང་བཞིན་པ་མ་ཟད་འཆར་གཞི་འཐེན་བཞིན་པའི་རྟགས་མཚན་མཐོང་སོང། དེ་ནི་ཨ་རི་དང་མནའ་འབྲེལ་རྒྱལ་ཁབ་ཚོས་དུས་ནས་དུས་སུ་རྒྱ་ནག་ལ་ཉེན་བརྡ་བརྒྱབ་པའི་རྒྱུ་མཚན་ཡིན། གནས་སྟངས་ལྟར་ན་རྒྱ་ནག་གཞུང་གིས་ཨུ་རུ་སུ་ལ་རྒྱབ་སྐྱོར་བྱེད་འོས་པ་ཞིག་རྩ་བ་ནས་མིན་ཞེས་གསུངས་ཡོད་ཁི། མཉམ་འབྲེལ་རྒྱལ་ཚོགས་སུ་བཅར་སྡོད་རྒྱ་ནག་གི་གཞུང་ཚབ་པ་ཏའེ་པིན་ཟེར་བས་གོ་མཚོན་མཁོ་སྤྲོད་བྱས་ན་ཞི་བདེ་བསྐྲུན་མི་ཐུབ་པའི་ཁར་མེ་ཐོག་རླུང་ཆགས་ནས་གནས་སྟངས་ཚབས་ཆེ་དྲགས་ཡིན། ཡུ་ཀེ་རེན་གྱི་གནད་དོན་སེལ་ཐབས་སུ་ནུས་པ་འདོན་རྒྱུར་ང་ཚོ་དུས་དང་རྣམ་པ་ཀུན་ཏུ་གྲ་སྒྲིག་ཨང་གསར་ཡིན་ཞེས་བཤད་འདུག་གི། ནུབ་ཕྱོགས་རྒྱལ་ཁབ་ཚོས་རྒྱ་ནག་པེ་ཅིན་གཞུང་གི་རྣམ་འགྱུར་ལ་བློ་དོགས་སྐྱེས་ཡོད་ལ་དཔོན་རིགས་མང་བོ་ཞིག་གིས་གལ་ཏེ་ཨུ་རུ་སུ་ལ་རྒྱལ་ཁ་ཐོབ་ཚེ་རྒྱ་ནག་པེ་ཅིན་གཞུང་གིས་ཐེ་ཝན་ལ་བཙན་འཛུལ་བྱེད་རྒྱུའི་ཧམ་སེམས་ལ་གོ་བརྡ་ལོག་པ་སྤྲོད་སྲིད་པའི་ཉེན་བརྡ་བརྒྱབ་ཡོད་པ་རེད། རྒྱ་ནག་གཞུང་གི་བརྙན་འཕྲིན་ཐུང་ངུ་ཐིག་ཐོག་གིའམ་ཏུའུ་ཡིན་གྱིས་ཡོ་རོབ་སྤྱི་མཐུན་སྒྲིག་འཛུགས་ཀྱིས་གཤམ་གྱི་ལས་བྱེད་པས་ཏུའུ་ཡིན་བཀོལ་སྤྱོད་བྱེད་མི་ཆོག་པའི་བཀག་རྒྱ་མ་བཏང་གོང་ཁོང་ཚོའི་བསམ་འཆར་རྒྱུས་ལོན་མ་བྱས་པར་གཅིག་གཅོད་བྱས་ལུགས་བསྙད་ནས་འཁང་ར་བྱས་ཡོད་ཁི། དེའང་རོའི་ཊར་གསར་ལས་ཁང་གིས་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞིའི་ཉིན་སྤེལ་བའི་གནས་ཚུལ་ལྟར་ན། རེས་གཟའ་པ་སངས་ཉིན་རྒྱ་ནག་གི་བརྙན་འཕྲིན་ཐུང་ངུ་ཁྲི་ཀི་ཁྲོ་ཁིའམ་ཏུའུ་ཡིན་གྱིས་ཡོ་རོབ་མནའ་འབྲེལ་སྒྲིག་འཛུགས་ཀྱིས་གཤམ་གྱི་ལས་བྱེད་པས་ཏུའུ་ཡིན་བཀོལ་སྤྱོད་བྱས་མི་ཆོག་པའི་བཀའ་རྒྱ་མ་བཏང་གོང་ཁོང་ཚོའི་བསམ་འཆར་རྒྱུས་ལོན་མ་བྱས་པར་གཅིག་གཅོད་བྱས་ལུགས་བསྙད་ནས་འཁང་ར་བྱས་ཡོད་པ་རེད། དེའི་རྗེས་སུ་ཡོ་རོབ་མནའ་མཐུན་སྒྲིག་འཛུགས་ཀྱི་ཚན་ཁག་གལ་ཆེན་ཞིག་གིས་ཀྱང་གཅིག་མཚུངས་ཀྱི་བཀག་སྡོམ་བྱས་ཡོད་པ་རེད། ཁྲི་ཀི་ཁྲོ་ཁིའམ་ཏུའུ་ཡིན་ནི་རྒྱ་ནག་གི Byte Danceའམ་ཙི་ཅེ་ཐིའོ་ཏུང་ཟེར་བའི་ཁེ་ལས་ཁང་ལ་གཏོགས་པ་དང། ཁྲི་ཀི་ཁྲོ་ཁི་ནི་ཨ་རི་དང་ཡོ་རོབ་སོགས་ནུབ་ཕྱོགས་རྒྱལ་ཁབ་དག་ལ་དམིགས་ནས་བཟོས་པ་དང་དེ་བཞིན་དུ་རྒྱ་ནག་ནང་ལ་འཚམ་པའི་ཏུའུ་ཡིན་ཟེར་བ་ཞིག་བཟོས་ཡོད་པ་རེད། དེར་བརྟེན་རྒྱ་ནག་གཞུང་གིས་ཁྲི་ཀི་ཁྲོ་ཁི་བེད་སྤྱད་ནས་མི་སྒེར་གྱི་གསང་བའི་ཡིག་ཆ་བསྡུ་ལེན་བྱེད་སྲིད་པར་དོགས་གཞི་ཆེན་པོ་ཆགས་ནས་ནུབ་ཕྱོགས་རྒྱལ་ཁབ་མང་བས་ཞིབ་བཤེར་ནན་མོ་བྱས་དང་བྱེད་བཞིན་པ་མ་ཟད། གཞུང་གི་ལས་ཁུངས་ཁག་ཏུ་བཀོལ་སྤྱོད་བྱེད་རྒྱུ་བཀག་ཡོད་པ་རེད། ཡིན་ན་ཡང་རྒྱ་ནག་པེ་ཅིན་གཞུང་གིས་དེ་ལྟ་བུའི་བློ་འདོད་མེད་ལུགས་དག་འབུད་བྱས་ཡོད་ཁི། རེས་གཟའ་ཕུར་བུའི་ཉིན་ཡོ་རོབ་འཛིན་སྐྱོང་འགན་འཛིན་དང་ཡོ་རོབ་ལས་དོན་ལྷན་ཁང་གིས་ཁེ་ལས་ཁང་ཁག་དང་འབྲེལ་བ་ཡོད་པའི་ལས་བྱེད་པ་ཚོས་མི་སྒེར་གྱི་ལག་འཁྱེར་ཁ་པར་ནའང་ཐི་ཁི་ཁྲོ་ཁུ་བཀོལ་སྤྱོད་མི་ཆོག་པའི་བཀའ་རྒྱ་བཏང་ཡོད་པ་རེད། ཐི་ཁི་ཁྲོ་ཁུ་ཡིས་དེ་སྔ་པེ་ཅིན་གཞུང་གིས་དེ་ཡིས་ཞབས་ཕྱི་མ་ལག་ནང་ལྟ་མི་ཐུབ་ལུགས་གསལ་བཤད་བྱས་ཡོད་ལ། ཡོ་རོབ་འཛིན་སྐྱོང་འགན་འཛིན་དང་ཡོ་རོབ་ལས་དོན་ལྷན་ཁང་གཉིས་ཀྱིས་ཁྲེ་ཁི་ཀྲོ་ཁི་མ་བཀག་གོང་ཁོང་ཚོར་འབྲེལ་གཏུག་བྱས་མེད་ལུགས་བཤད་ཡོད་གི། ད་ལོའི་ཟླ་དང་པོར་ཁྲེ་ཁི་ཀྲོ་ཁི་ཡི་འཛིན་སྐྱོང་འགན་འཛིན་ཀྲུའུ་ཧྲུའུ་ཙི་དང་ཡོ་རོབ་མཐུན་ཚོགས་ཀྱི་ལས་རིགས་འགན་འཛིན་བཱ་ཁྲོན་གཉིས་ཐུག་ནས་གྲོས་མོལ་གནང་བ་རེད། དེའི་རྗེས་སུ་ཡོ་རོབ་མཐུན་ཚོགས་ཀྱིས་ཐེ་ཀི་ཐྲོ་ཀི་བཀོལ་སྤྱོད་བྱས་ན་བདེ་འཇགས་ཡིན་མིན་ཐད་སེམས་ཁྲལ་ཡོད་ཅེས་འགྲེལ་བརྗོད་གནང་འདུག། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ལོ་གསར་རེའི་རིང་མཆོད་མཇལ་བྱེད་ཡུལ་ཁག་ཏུ་ལྟ་བཤེར་དང་ཐོ་འགོད་རིགས་དགོས་པའི་དམ་བསྒྲགས་བྱས་ཡོད་པའི་སྐོར་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་ས་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། རྒྱ་ནག་གཞུང་གིས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ལོ་སར་ཚེས་གཉིས་ཏེ་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་མཆོད་མཇལ་བ་ཚོ་ཕོ་བྲང་པོ་ཏ་ལར་གཏོང་གི་མེད་པར་སྒོ་བརྒྱབ་ཡོད་པ་དང་བོད་ནང་གི་གནས་ཚུལ་མཁོ་སྤྲོད་པ་གཅིག་ནས་བརྗོད་དོན་ལ། ད་སྐབས་ཕོ་བྲང་པོ་ཏ་ལར་མཆོད་མཇལ་དང་ལྟ་སྐོར་བྱེད་པར་ནམ་རྒྱུན་ལྟར་མ་ཡིན་པར་དུས་ཡུན་ཆུ་ཚོད་གཅིག་ལས་མེད་པ་བཟོས་ཡོད་པ་དང་དེ་བཞིན་མཆོད་མཇལ་ལམ་ཁ་ཁག་ཏུ་ལྟ་བཤེར་ཤུགས་ཆེར་བྱེད་བཞིན་ཡོད་པ་མ་ཟད་ནང་མི་ཚང་མས་མཆོད་མཇལ་བྱེད་པར་ཐོ་འགོད་དང། ཕྲུ་གུ་ཆུང་ཆུང་རིགས་ཐོབ་ཐང་དཔང་ཡིག་མེད་མཁན་ཚོས་ནང་མིའི་ཁྱིམ་ཐོ་བརྒྱུད་ཐོ་འགོད་དགོས་པ་དང། ལོ་སར་ཚེས་གཉིས་ཉིན་ཕོ་བྲང་པོ་ཏ་ལས་གཙོས་མཆོད་མཇལ་བྱེད་ཡུལ་ཁག་སྒོ་བརྒྱབ་སྟེ་མཆོད་མཇལ་བྱེད་བཅུག་གི་མེད་པ་འགྲེལ་བརྗོད་གནང་ཞིང། ཆ་བོན་འཆར་གཞི་དགོས་ན་ལྷ་སར་ནོར་རྒྱས་ཀྱི་ཁྱིམ་ཐོ་ཁོངས་མི་ནོར་རྒྱས་གནང་རྒྱུ། ཡང་བོད་ཀྱི་ལོ་སར་རིང་ལྷ་ས་གྲོང་ཁྱེར་དང་ལྷུན་རྩེ་རྫོང། མལ་གྲོ་གུང་དཀར་སོགས་སུ་རྒྱ་ནག་ཉེན་རྟོག་པས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས། ཁྱིམ་ཚང་ཁག་གི་ནང་དུ་འཛུལ་ནས་ལོ་སར་ཚེས་གཅིག་ནས་བཟུང་ཉིན་ལྟར་ལྟ་རྟོག་དང་སྔོག་བཤེར་ཤུགས་ཆེར་བྱེད་བཞིན་ཡོད་པ་དང། ཉེན་རྟོག་པ་རེས་མོས་བྱས་ཏེ་བོད་མི་འདུས་སྡོད་ཀྱི་སྡེ་ཁུལ་ཁག་ཏུ་ལྟ་སྲུང་དང་མེ་སྐྱོན་དང་སྤྱི་ཚོགས་བདེ་འཇགས་སྲུང་སྐྱོབ་ཞེས་ནམ་རྒྱུན་ལྟར་ལོ་སར་རིང་བསང་གསོལ་བྱེད་པ་དང་ཤོག་སྦག་རིགས་མི་མང་འདུ་འཛོམས་བཅས་རྒྱབ་བཅུག་མེད་པ་དང་ཕྱི་ཕྱོགས་སུ་འབྲེལ་བ་བྱེད་མི་ཆོག་པ་དང། ཆབ་སྲིད་རིགས་གླེང་སློང་རིགས་ལ་དམ་དྲག་ཤུགས་ཆེར་བྱེད་བཞིན་ཡོད་པ་བོད་ནང་འབྲེལ་ཡོད་བོད་མི་ནས་འགྲེལ་བརྗོད་གནང་ཞིང། ཧྲང་སི་ལ་ཡར་ཐོན་དུས་ཀ་ཆབ་སྲིད་ཀྱི་སྐོར་ཐོག་དང་གཅིག་གི་གྲོས་འགོ་སྐོར་ལ་དཔྱད་ཞིབ། ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་ཏེ་བོད་ཀྱི་ལོ་གསར་ཚེས་གཉིས་ཉིན་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་དྲུང་ཆེ་ཝང་ཅུན་ཀྲེང་ཟེར་བ་སྨན་གླིང་རྫོང་དང་མལ་གྲོ་གུང་དཀར་བཅས་བོད་ཀྱི་ཁྱིམ་ཚང་ཁག་ཏུ་ཕྱིན་ནས་བོད་མི་ཚོས་ལོ་གསར་དང་བསྟུན་སྤྱི་ཚོགས་བདེ་འཇགས་དང་བརྟན་བརླིང་དང་མཐུན་སྒྲིལ་གྱི་རྣམ་པ་བཟང་བོར་གཅེས་འཛིན་ལྡབ་འགྱུར་གྱིས་བྱས་ཏེ། བློ་བརྟན་འགྱུར་མེད་ཀྱིས་ཏང་གི་བཀའ་ལ་ཉན་པ་དང་ཏང་གི་བཀའ་དྲིན་ཚོར་བ་ཏང་གི་རྗེས་སུ་འབྲང་བ་བཅས་དགོས་སྐོར་བརྗོད་ཡོད་པ་དང་ཡང་རྒྱ་ནག་གི་གཞུང་འབྲེལ་གསར་ལམ་བོད་ལྗོངས་ཉིན་རེའི་ཚགས་པར་ཞེས་པའི་གནས་ཚུལ་ནང། ལོ་སར་རིང་བདེ་འཇགས་བཅོས་སྐྱོང་ལས་འགུལ་སྤེལ་ནས་བདེ་འཇགས་ཀྱི་མངོན་མེད་རྐྱེན་ངན་མེད་པ་བཟོ་ཆེད་གྲོང་མིའི་སྡོད་གནས་དང་སྤྱི་བའི་འདུ་གནས་སུ་ཆད་གཅོད་ཀྱིས་རྒྱན་རྩེད་ནང་ཞུགས་མཁན་མི་གྲངས་བཅོ་བརྒྱད་འཛིན་བཟུང་གིས་ཐག་གཅོད་བྱས་ཡོད་པ་བཀོད་འདུག་སྤྱིར་རྒྱ་ནག་གཞུང་གིས་འདི་ལོ་བོད་ནང་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་དམ་བསྒྲགས་ཤུགས་ཆེར་བྱས་ཡོད་པ་རེད་ལ། ད་ལྟའི་ཆར་ལྷག་པར་དུ་ཕྱི་ཟླ་གསུམ་པའི་ནང་བོད་ཀྱི་སྒེར་ལངས་གསུམ་བཅུའི་དུས་དྲན་སླེབས་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་གིས་ལྷ་ས་ཁུལ་དུ་མི་མང་འདུ་འཛོམས་དང་ཡིག་ཆ་རིགས་དཔར་སྐྲུན་བྱེད་པར་བཀག་འགོག་བྱེད་བཞིན་ཡོད་པ་དང་དེ་བཞིན་ལམ་ཁ་ཁག་ཏུ་འགྲུལ་སྐྱོད་སྐབས་ཁ་པར་སྔོག་བཤེར་དང་ལུས་བཤེར་རིགས་གང་བྱུང་བྱེད་བཞིན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གི་སངས་རྒྱས་ཆོས་ལུགས་ཀྱི་དགེ་འདུན་པ་དང་ཏའོ་ལུགས་ཀྱི་གྲྭ་བ་རྣམས་ཀྱི་གནས་ཚུལ་འཚོལ་ཞིབ་ཀྱི་དྲ་རྒྱའི་མ་ལག་དངོས་སུ་ལག་བསྟར་བྱས་པ་དེ་ནི་གྲྭ་བཙུན་གྱི་དངོས་རྫུན་འབྱེད་བྱེད་ཅིག་ཡིན་ཚུལ་བཤད་ཡོད་ནའང། འབྲེལ་ཡོད་ཀྱི་གནས་ཚུལ་དཔྱད་བརྗོད་པས་དེ་ནི་རྒྱ་ནག་གཞུང་གིས་ཆོས་ལུགས་པ་རྣམས་ལ་ཕྱོགས་ཡོངས་ནས་སྟངས་འཛིན་དང་སྒེར་སྡེམ་ཤུགས་ཆེར་གཏོང་ཐབས་ཤིག་ཡིན་པའི་སྐོར་བཤད་ཡོད་པའི་ཐད་ཀེ་ཐོ་ཡིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། རྒྱ་ནག་གཞུང་གིས་སངས་རྒྱས་ཆོས་ལུགས་ཀྱི་དགེ་འདུན་པ་དང་ཏའོ་ལུགས་ཀྱི་གྲྭ་བ་རྣམས་ཀྱི་གནས་ཚུལ་འཚོལ་ཞིབ་ཀྱི་དྲ་རྒྱའི་མ་ལག་ཟེར་བ་ཞིག་དངོས་སུ་ལག་བསྟར་བྱས་པ་དེ་ནི་གྲྭ་བཙུན་གྱི་དངོས་རྫུན་འབྱེད་བྱེད་ཅིག་ཡིན་ཚུལ་བཤད་ཡོད་ནའང། འབྲེལ་ཡོད་ཀྱི་གནས་ཚུལ་དཔྱད་བརྗོད་པས་དེ་ནི་རྒྱ་ནག་གཞུང་གིས་ཆོས་ལུགས་པ་རྣམས་ལ་ཕྱོགས་ཡོངས་ནས་སྟངས་འཛིན་དང་སྒེར་སྡེམ་ཤུགས་ཆེར་གཏོང་ཐབས་ཤིག་ཡིན་པའི་སྐོར་བཤད་ཡོད་པ་རེད་ལ། རྒྱ་ནག་གིས་སངས་རྒྱས་ཆོས་ལུགས་ཀྱི་དགེ་འདུན་པ་དང་ཏའོ་ལུགས་ཀྱི་གྲྭ་བ་རྣམས་ཀྱི་གནས་ཚུལ་འཚོལ་ཞིབ་ཀྱི་དྲ་རྒྱའི་མ་ལག་དངོས་སུ་ལག་བསྟར་བྱས་པའི་སྤྱི་བསྒྲགས་ཀྱི་མཛད་སྒོ་ཞིག་འཚོགས་ཡོད་པ་རེད་ལ། རྒྱ་ནག་གི་ཞིན་ཧྭ་དྲ་རྒྱ་ཟེར་བར་སྤྱི་ཚེས་ཉེར་གཉིས་ཉིན་གནས་ཚུལ་འཁོད་དོན། སྤྱི་ཟླ་གཉིས་པའི་ཚེས་ཉེར་གཉིས་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་རྟེན་གཞི་བྱས་པའི། ཀྲུང་གོའི་སངས་རྒྱས་ཆོས་ལུགས་མཐུན་ཚོགས་སུ། སངས་རྒྱས་ཆོས་ལུགས་ཀྱི་དགེ་འདུན་པ་དང། ཏའོ་ལུགས་ཀྱི་གྲྭ་བ་རྣམས་ཀྱི་གནས་ཚུལ་འཚོལ་ཞིབ་ཀྱི་དྲ་རྒྱ་དངོས་སུ་ལག་བསྟར་བྱས་པའི་སྤྱི་བསྒྲགས་ཀྱི་མཛད་སྒོ་ཞིག་འཚོགས་པ་དང། ཚོགས་ཐོག་ཏུ། སངས་རྒྱས་ཆོས་ལུགས་མཐུན་ཚོགས་དང་ཏའོ་ལུགས་མཐུན་ཚོགས་ཀྱི། འབྲེལ་ཡོད་འགན་འཛིན་མི་སྣ་དག་མཉམ་ཞུགས་བྱས་ཡོད་ཚུལ་བརྗོད་ཡོད་འདུག་ལ། གནས་ཚུལ་གྱི་ནང་དུ། སངས་རྒྱས་ཆོས་ལུགས་ཀྱི་དགེ་འདུན་པ་དང། ཏའོ་ལུགས་ཀྱི་གྲྭ་བ་རྣམས་ཀྱི་གནས་ཚུལ་འཚོལ་ཞིབ་ཀྱི་དྲ་རྒྱ་དེ་ནི། སྤྱི་ཚོགས་སུ།

འཚོལ་ཞིབ་བྱེད་དུས་སུ། འཚོལ་ཞིབ་བྱེད་མཁན་གྱི་ཁ་པར་ཨང་གྲངས་སྤྲད་ནས་ངོས་ལེན་བྱས་པའི་རྗེས་སུ། གཞི་ནས་འཚོལ་ཞིབ་ཀྱི་དྲ་རྒྱའི་མ་ལག་དེའི་ནང་དུ་འཛུལ་ཐུབ་པའི་སྐོར་འཁོད་ཡོད་འདུག་ལ། ཐེངས་འདིར་ཏའོ་ལུགས་དང་སངས་རྒྱས་ཆོས་ལུགས་ཀྱི་གྲྭ་བཙུན་འཚོལ་ཞིབ་བྱ་ཡུལ་གྱི་མ་ལག་དངོས་སུ་ལག་བསྟར་བྱས་པ་ཞིག་ཡིན་ལ། རྗེས་སུ་ཁ་ཆེའི་ཆོས་ལུགས་དང་ཡེ་ཤུའི་ཆོས་ལུགས། གནམ་བདག་ཆོས་ལུགས་བཅས་ལ་ཡང། དེ་ལྟ་བུའི་འཚོལ་ཞིབ་མ་ལག་གང་མགྱོགས་ཀྱིས་ལག་བསྟར་བྱ་རྒྱུ་ཡིན་ཚུལ་འཁོད་ཡོད་པ་རེད། གནས་ཚུལ་དེའི་སྐོར་ནས། ད་ལྟ་ཨ་མེ་རི་ཁར་བཞུགས་པའི

བཙོན་ཁང་གི་བཙོན་མ་རྣམས་ལ་ཨང་རྟགས་བརྒྱབ་པ་དང་གཅིག་མཚུངས་རེད། དེ་ནི་གྲྭ་བཙུན་དངོས་མ་དང་རྫུན་མའི་ཁྱད་པར་འབྱེད་བྱེད་ཅིག་ཡིན་ཚུལ་བཤད་ཡོད་ལ། དེ་ལྟར་བདེན་རྫུན་དགར་དགོས་པ་ཞིག་ན། སྤྱི་ཚོགས་སུ་རྒྱལ་ཁབ་ཀྱི་མགོ་ཁྲིད་རིམ་པའི་ཤ་ཉེ་འཁྲབ་མཁན་མི་ཉུང་བ་ཞིག་ཡོང་བཞིན་ཡོད་སྟབས། རྒྱ་ནག་གི་མགོ་ཁྲིད་རྣམས་ཀྱི་ཤ་ཉེ་དང་གདུང་རྒྱུད་ལའང་ཨང་རྟགས་ཀྱིས་དབྱེ་འབྱེད་བྱེད་སའི་དྲ་རྒྱའི་མ་ལག་ཞིག་དགོས་ངེས་པ་ལྟ་བུ་ཞིག་རེད། མདོར་ན། དེ་ནི་རྒྱ་ནག་གཞུང་གིས་མི་མིར་མི་བརྩི་བའི་མ་ལག་ཞིག་དང། མི་ཅ་དངོས་སུ་བསྒྱུར་བའི་མ་ལག་ཞིག་ཡིན་ཞིང། ཆོས་ལུགས་དད་མོས་རང་དབང་ལ་རྡོག་རོལ་དང། སྲིད་དབང་སྒེར་སྡེམ་གྱི་སྲིད་ཇུས་ཇེ་དམ་དང། ཞིབ་ཇེ་ཚགས་སུ་བཏང་དང་གཏོང་བཞིན་པའི་སྲིད་ཇུས་ཤིག་ཡིན་ཞིང། དེ་ནི་དོ་ལུགས་དང་སངས་རྒྱས་ཆོས་ལུགས་ཀྱི་དྲ་བར་སྟངས་འཛིན་བྱ་ཐབས་ཤིག་ཡིན་ལ། གང་མགྱོགས་ཀྱིས། ཁ་ཆེའི་ཆོས་ལུགས་དང་ཡེ་ཤུའི་ཆོས་ལུགས། གནམ་བདག་ཆོས་ལུགས་བཅས་ལའང་དེ་ལྟ་བུའི་འཚོལ་ཞིབ་མ་ལག་ལག་བསྟར་བྱ་རྒྱུ་བརྩི་མཁོ་བསྟབས། མདོར་ན། མ་ལག་དེ་ནི་རྒྱ་ནག་གཞུང་གིས་ཆོས་ལུགས་ཀྱི་གྲུབ་མཐའ་དག་ལ་ཕྱོགས་ཡོངས་ནས་སྟངས་འཛིན་དང་སྒེར་སྡེམ་བྱ་ཐབས་ཀྱི་སྲིད་ཇུས་ངན་པ་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་བ་རེད། ཡང་འབྲེལ་ཡོད་གནས་ཚུལ་དཔྱད་བརྗོད་པ་གཞན་གྱིས་རྒྱ་ནག་གི་གནས་ཚུལ་དེའི་ནང་དུ། དྲ་རྒྱ་དེ་ནི་ཀྲུང་གོའི་སངས་རྒྱས་ཆོས་ལུགས་མཐུན་ཚོགས་དང་ཀྲུང་གོའི་དོ་ལུགས་མཐུན་ཚོགས་ཀྱི་དྲ་རྒྱ། ཀྲུང་གོའི་ཆོས་ལུགས་ལས་དོན་དང་ཀྲུང་གོའི་བོད་ལྗོངས་དྲ་རྒྱ་བཅས་སུ་དུས་གཅིག་ཏུ་སྒོ་འབྱེད་བྱས་ཡོད་ལུགས་འཁོད་ཡོད་པ་ལས། ཀྲུང་གོའི་བོད་ལྗོངས་དྲ་རྒྱ་ཞེས་ཀྲུང་གོའི་སངས་རྒྱས་ཆོས་ལུགས་ཀྱི་དྲ་རྒྱ་དང་ལོགས་སུ་བཀར་ནས་བོད་ལྗོངས་ནན་བརྗོད་བྱས་ཡོད་པ་དེ་ནི་སངས་རྒྱས་ཆོས་ལུགས་ལས་ཀྱང་བོད་བརྒྱུད་སངས་རྒྱས་ཆོས་ལུགས་ལ་དམིགས་བསལ་གྱི་དོ་དམ་དང་སྟངས་འཛིན་ནན་མོ་བྱ་ངེས་པའི་རྣམ་པ་གསལ་བོ་ཞིག་མངོན་ཡོད་པའི་སྐོར་འགྲེལ་བརྗོད་གནང་བ་རེད། ཙང་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་ཕྱི་ནས་མུ་མཐུད་ནས་གསར་འགྱུར་བྱ་རྒྱུ། རྒྱ་ནག་པེ་ཅིང་གིས་བཟོས་པའི་བདེ་འཇགས་མིན་པའི་བློ་འཚབ་འོག་ཨོ་སི་ཁྲི་ལི་ཡིས་ཞི་བདེ་རྒྱ་མཚོ་ཁུལ་དུ་ཕྱི་འབྲེལ་གྱི་ལས་དོན་གལ་གནད་ཅན་ཞིག་སྤེལ་འདུག་ཅེས་ཞི་བདེ་རྒྱ་མཚོའི་གླིང་ཕྲན་རྒྱལ་ཁབ་ཧྥེ་ཇེ་ཡིས་ངོས་འཛིན་བྱས་འདུག་དེ་ཡང་སུ་ཝ་ཞི་བདེ་རྒྱ་མཚོའི་གསར་ལས་ཁང་གིས་ཚེས་ཉི་ཤུ་རྩ་བཞི་ཉིན་སྤེལ་བའི་གནས་ཚུལ་ནང་ཨོ་སི་ཁྲི་ལི་ཡིས་ཞི་བདེ་རྒྱ་མཚོའི་དཀྱིལ་གྱི་གླིང་ཕྲན་རྒྱལ་ཁབ་ཀི་རི་བཱ་ཏི་དང་མཉམ་དུ་མཐུན་ཕྱོགས་འབྲེལ་བ་གསོ་སྐྱོང་བྱེད་པའི་གྲོས་མཐུན་གལ་འགངས་ཅན་ཞིག་བཞག་ནས་རྒྱ་ནག་གི་ཞི་བདེ་རྒྱ་མཚོ་ཁུལ་དུ་ཤུགས་རྐྱེན་ཉིན་རེ་ཞིག་ཇེ་ཆེར་གཏོང་བཞིན་པར་གདོང་ལེན་བྱེད་ཆེད་གོམ་གང་མདུན་དུ་སྤོས་ཡོད་པ་དང་ཨོ་སི་ཁྲེ་ལི་ཡིས་གླིང་ཕྲན་ཆུང་ཆུང་ཀི་རི་བཱ་ཏི་དང་མཉམ་དུ་བདེ་འཇགས་དང་དཔལ་འབྱོར་སོགས་ཀྱི་ཐད་ནས་འབྲེལ་འདྲིས་གཏིང་ཇེ་ཟབ་ཏུ་གཏོང་རྒྱུ་ཡིན་ཚུལ་གནས་ཚུལ་ནང་བཀོད་འདུག། རྒྱ་ནག་གཞུང་གིས་ཞི་བདེ་རྒྱ་མཚོ་དཀྱིལ་གྱི་གླིང་ཕྲན་རྒྱལ་ཁབ་ཆུང་ངུ་མང་པོ་དང་མཉམ་དུ་བདེ་འཇགས་གྲོས་མཐུན་ཟེར་བ་བཞག་པར་ཨོ་སི་ཁྲུ་ལི་ཡས་གཙོས་ནུབ་ཕྱོགས་རྒྱལ་ཁབ་མང་པོས་དོ་སྣང་བྱས་ཡོད་པ་དང་ལྷག་པར་དུ་རྒྱ་ནག་གཞུང་གི་དམག་དོན་རྟེན་གཞི་ཨོ་སི་ཁྲུ་ལི་ཡི་སྒོ་འགྲམ་དུ་འཛུགས་སྲིད་པར་བློ་འཚབ་བསླངས་པ་རེད། ཨོ་སི་ཁྲུ་ལི་ཡི་རྒྱལ་ཁབ་སློབ་ཆེན་གྱི་རྒྱ་ནག་ཐད་ཀྱི་ཆབ་སྲིད་ཞིབ་འཇུག་པ་ཝེན་ཐི་སུང་གིས་ཨ་རི་དང་ཨོ་སི་ཁྲུ་ལི་ཡིས་རྒྱ་ནག་གི་ཤུགས་རྐྱེན་དེ་ཨོ་སི་ཁྲུ་ལི་ཡ་དང་ཨ་རིའི་ཞི་བདེ་རྒྱ་མཚོའི་འཐབ་ཇུས་མཚོ་ཁུལ་གྱི་གླིང་ཚོམ་ཕྱི་རོལ་དུ་འགོག་ནུས་ཚེ་ད་གཟོད་བདེ་འཇགས་ཀྱི་ཚོར་བ་ཡོད་ཅེས་འགྲེལ་བརྗོད་གནང་འདུག་ཉིས་སྟོང་བཅུ་དགུ་ལོར་ཀི་རི་སྦཱ་ཏི་གླིང་ཕྲན་རྒྱལ་ཁབ་ཀྱིས་ཐེ་ཝན་དང་ཕྱི་འབྲེལ་བཅད་རྗེས་རྒྱ་ནག་གིས་ཀི་རི་སྦཱ་ཏི་རྒྱལ་ཁབ་ཀྱི་གནམ་ཐང་ཞིག་གསོ་བྱེད་རྒྱུ་ཡིན་ལུགས་གསལ་བསྒྲགས་བྱས་པ་རེད། ས་བབ་ཀྱི་ཆ་ནས་ཀི་རི་སྦཱ་ཏི་གླིང་ཕྲན་དེ་ཧྥེ་ཇེ་གླིང་ཕྲན་དང་ཨ་རིའི་མངའ་སྡེ་ཧྭ་ཝཱ་ཡི་གླིང་ཕྲན་གཉིས་ཀྱི་དབར་ན་ཡོད་པ་རེད། ཨོ་སི་ཁྲེ་ལི་ཡ་དང་ཀི་རི་སྦ་ཏི་ཡིས་བཞག་པའི་གྲོས་ཆོད་དེའི་ཁོངས་སུ་ཀི་རི་སྦ་ཏིའི་གྲུ་ཁ་ཞིག་ཞིག་གསོ་དང་སྐོར་སྲུང་དམག་གྲུ་ཞིག་མཁོ་སྤྲོད་བྱེད་རྒྱུ་སོགས་ཐེ་ཡོད་པ་རེད། ལྷོ་རྒྱ་ནག་རྒྱ་མཚོའི་གནས་སྟངས་ཛ་ཇེ་དྲག་ཏུ་འགྲོ་བཞིན་པའི་འགྲོས་དང་མཉམ་དུ་རྒྱ་ནག་དམག་གི་གནམ་གྲུ་ཞིག་གིས་སི་ཨེན་ཨེན་བརྙན་འཕྲིན་ཁང་གི་ལས་བྱེད་པ་ཡོད་པའི་ཨ་རིའི་མཚོ་དམག་གི་མྱུལ་ཞིབ་གནམ་གྲུ་ཞིག་གི་གདོང་བཀག་ཡོད་པ་རེད། དེ་ཡང་ཨ་རིའི་མཚོ་དམག་གི་མྱུལ་ཞིབ་གནམ་གྲུ་ཞིག་དབྱིན་ཁྲུ་ཉིས་ཁྲི་ཆིག་སྟོང་ལྔ་བརྒྱ་གི་བར་སྣང་ནང་འཕུར་བཞིན་པ་དང། བདག་དབང་ལ་རྩོད་གཞི་ཅན་གྱི་ཕ་ར་སེལ་གླིང་ཕྲན་ནམ་རྒྱའི་སྐད་དུ་ཤི་ཧྲ་གླིང་ཚོམ་དང་མེ་ལེ་སུམ་ཅུ་ལས་མེད། ཕ་ར་སེལ་གླིང་ཕྲན་ནི་གླིང་ཕྲན་ཆུང་ངུ་བརྒྱ་ར་སུམ་ཅུས་གྲུབ་པ་དང་གླིང་ཚོམ་དེའི་ཁྲོད་ཀྱི་གླིང་ཕྲན་ཆེ་ཤོས་སྟེང་རྒྱ་ནག་གིས་དམག་དོན་རྟེན་གཞི་བཙུགས་ཡོད་པ་རེད། ཨ་རིའི་མཚོ་དམག་གི་གནམ་གྲུའི་རླུང་འཕྲིན་ནང་ནས་གློ་བུར་དུ་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གིས་ཉེན་བརྡ་བརྒྱབ་སོང། གནམ་གྲུའི་ནང་གི་སི་ཨེན་ཨེན་བརྙན་འཕྲིན་ཁང་གི་ལས་བྱེད་པར་ཕ་རོལ་པོའི་སྐད་ཆར་ཉན་རྒྱུའི་གོ་སྐབས་བྱུང། རླུང་འཕྲིན་ནང་ནས་ཨ་རིའི་གནམ་གྲུ་རྒྱ་ནག་གི་མངའ་ཁོངས་མཚོ་ཁུལ་སྤྱི་ལེ་བཅུ་བཞི་དང་ཉེ་བོ་ཡོད་པས་ད་ཚུར་ཡོང་མི་ཆོག་དེ་མིན་འགན་ཚང་མ་འཁུར་དགོས་ཞེས་ཉེན་བརྡ་བརྒྱབ། དེ་ནས་དེའི་ཆུ་ཚོད་སྐར་མ་འགའ་གི་རྗེས་སུ་མེ་ཤུགས་འཕུར་མདའ་ཐོགས་པའི་རྒྱ་ནག་དམག་གི་གནམ་གྲུ་ཞིག་ང་ཚོའི་གནམ་གྲུ་ནས་དབྱིན་ཁྲུ་ལྔ་བརྒྱ་གི་སར་ཡོང་བ་དང། རྒྱ་ནག་གི་གནམ་གྲུ་དེ་ང་ཚོ་དང་བར་ཐག་ཧ་ཅང་ཉེ་བོ་ཡིན་པས་ངས་གནམ་གྲུའི་ཁ་ལོ་བའི་མགོ་ཕར་འཁོར་ཚུར་འཁོར་བྱེད་ཀྱིན་པ་མཐོང་ཐུབ་ལ། དེ་མིན་གནམ་གྲུའི་སྟེང་གི་སྐར་མ་དམར་བོ་དང་མེ་ཤུགས་འཕུར་མདའ་སོགས་མཐོང་ཐུབ། ཅེས་སི་ཨེན་ཨེན་གྱིས་སྤེལ་བའི་གནས་ཚུལ་ནང་བཀོད་འདུག་དེ་ནས་ཨ་རིའི་གནམ་གྲུའི་ཁ་ལོ་བ་ནེ་ཁི་ལགས་ཀྱིས་རྒྱ་ནག་གི་གནམ་གྲུ་དེར་མི་དམངས་བཅིངས་འགྲོལ་དམག་གི་གནམ་གྲུ། འདི་ནི་ཨ་རིའི་མཚོ་དམག་གི་གནམ་གྲུ P བརྒྱད A རྟགས་ཅན་དེ་ཡིན། ང་ནུབ་ཕྱོགས་སུ་འཕུར་རྒྱུ་ཡིན་ཁྱོད་ཀྱང་དེ་ལྟར་འཕུར་དགོས་ཞེས་བརྡ་བརྒྱབ། ཡིན་ནའང་རྒྱ་ནག་གི་གནམ་གྲུ་དེས་ཡ་ལན་ཅི་ཡང་སྤྲད་མ་སོང། དེ་ནས་སྐར་མ་བཅོ་ལྔ་གི་རྗེས་སུ་ང་ཚོ་ནུབ་ཕྱོགས་སུ་འཕུར་བ་ཡིན། གནམ་གྲུའི་ནང་གི་སི་ཨེན་ཨེན་གྱི་ལས་བྱེད་པར་མཚོན་ན། དེ་ནི་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་ཨ་རི་དང་རྒྱ་ནག་བར་གནས་སྟངས་ཛ་ཇེ་དྲག་ཏུ་འགྲོ་བཞིན་པའི་བདེན་དཔང་ཞིག་རག་པ་རེད་ཅེས་གནས་ཚུལ་ནང་བཀོད་ཡོད་གི། རྒྱ་ནག་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོ་ཡོངས་རྫོགས་གི་བདག་དབང་རྒྱ་ནག་ལ་ཡོད་ལུགས་བཤད་བཞིན་ཡོད་མོད། དེ་བཞིན་དུ་ཧྥི་ལི་པིན་དང་ཝེ་ཐི་ནམ། མ་ལེ་ཞི་ཡ། སྦུ་རུ་ནེ། ཐེ་ཝན་བཅས་ཀྱིས་ཀྱང་སོ་སོའི་ཐད་ནས་བདག་དབང་ཡོད་ལུགས་བཤད་ཡོད་སྟབས་ཉེ་བའི་ལོ་ཤས་ནས་ལྷོ་རྒྱ་ནག་རྒྱ་མཚོ་དེ་རྙོག་དྲ་ཆེན་པོ་ཞིག་ཏུ་གྱུར་ཡོད་པ་རེད། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བོད་མི་དང་སྤྱི་ཚོགས་ཀྱི་ལེ་ཚན་འདིའི་ནང་དུ། རྒྱ་ནག་གཞུང་གིས་བོད་ནང་དུ་བོད་ཕྲུག་ཚོ་རྒྱ་མི་རིགས་ལ་བསྒྱུར་བཞིན་པའི་ཉེར་ལེན་གྱིས་བོད་ཕྲུག་ཚོའི་བོད་ཡིག་ཤེས་ཚད་ཇེ་ཞན་དུ་འགྲོ་བཞིན་པ། བོད་ནས་བོད་མི་ཁག་ཅིག་གིས་གསུངས་སོང་བས། བོད་མི་ཚོས་རང་གི་བུ་ཕྲུག་ཚོའི་སེམས་རྒྱུད་དུ་རང་མི་རིགས་ཀྱི་སྐད་དང་ཡི་གེའི་སོན་འཇོག་ཐབས་སྐོར། Virginia སློབ་ཆེན་གྱི་དགེ་རྒན་བསྟན་འཛིན་ཐོས་བསམ་ལགས་ལ་རྡོ་རྗེ་མཚོས་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བོད་མི་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། བོད་ནང་དུ། ཉིས་སྟོང་བརྒྱད་ལོའི་ས་བྱི་ཞི་རྒོལ་ཆེན་མོ་བྱུང་བའི་རྗེས་རྒྱ་ནག་གཞུང་གིས་བོད་ནང་གི་སློབ་གསོའི་ལམ་ལུགས་ལ་བཅོས་བསྒྱུར་རིམ་པ་བཏང་ཡོད་ཀྱང། གྲོང་སྡེ་ཆེ་གྲས་དག་ཏུ་སྔ་མོ་ནས་གཞི་རིམ་སློབ་གྲྭ་བཙུགས་ཡོད་ནའང་ཉེ་བའི་ལོ་འགའི་རིང་རིམ་བཞིན་བོད་པའི་གྲོང་སྡེ་ཁག་ནང་ཡོད་པའི་སློབ་ཆུང་སྟེ་གཞི་རིམ་སློབ་གྲྭ་དེ་དག་སྒོ་བརྒྱབ་ནས་ལོ་ན་དྲུག་ཡན་གྱི་བོད་ཕྲུག་རྣམས་བཙན་དབང་གི་སྒོ་ནས་བཅའ་སྡོད་སློབ་གྲྭར་སྐྱེལ་བཅུག་ཡོད་ལ། ད་དུང་བཅའ་སྡོད་སློབ་གྲྭ་དེ་རིགས་ནང་བོད་ཡིག་གི་འཛིན་གྲྭ་མ་གཏོགས་བསླབ་བྱ་གཞན་རྣམས་རྒྱ་ཡིག་གིས་སློབ་ཁྲིད་བྱེད་བཞིན་ཡོད་པས་དེང་སྐབས་བོད་ཕྲུག་དེ་དག་གི་བོད་ཡིག་གི་ཤེས་ཚད་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་འདུག་ཅེས་འབྲེལ་ཡོད་བོད་ནང་གི་བོད་མི་མང་པོ་ཞིག་གིས་དོ་སྣང་དང་སེམས་ཁུར་ཤུགས་ཆེར་བྱེད་བཞིན་འདུག། ཉེ་སྔོན་ལོ་ན་ལྔ་བཅུ་ཡས་མས་སུ་སླེབས་པའི་བོད་ནང་གི་བོད་མི་ཞིག་གིས་བརྗོད་པར། ཁོང་གི་ཚ་རིགས་ཏེ་བུའི་བུ་ཕྲུག་མི་འགྱངས་པར་ད་ལོའི་སྟོན་ཁར་སློབ་ལོ་གསར་བ་འགོ་འཛུགས་སྐབས་བཅའ་སྡོད་སློབ་གྲྭར་འགྲོ་དགོས་ཀྱི་ཡོད་པ་དང་བཅའ་སྡོད་སློབ་གྲྭར་འགྲོ་བཞིན་པའི་བུ་ཕྲུག་ན་ཆུང་ཚོ་དང་ཁོ་ཚོའི་ཁྱིམ་ཚང་དག་ཏུ་ཨ་མས་བུ་དྲན་ནས་ངུས

སྤྱིར་རྒྱ་ནག་གཞུང་གིས་བོད་ནང་དུ་བོད་ཕྲུག་རྣམས་ལོ་ན་ཆུང་བའི་དུས་ནས་བཅའ་སྡོད་སློབ་གྲྭར་སྐྱེལ་བཅུག་པའི་སློབ་གསོའི་ལམ་ལུགས་དེར་བོད་ཕྱི་ནང་གཉིས་སུ་སྐྱོན་བརྗོད་བྱེད་བཞིན་པ་མ་ཟད། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་སྒྲིག་འཛུགས་ཁག་དང་རྒྱལ་ཁབ་ཁག་གི་སྲིད་གཞུང་མི་ཉུང་བ་ཞིག་གིས་ཀྱང་རྒྱ་ནག་གཞུང་གིས་བོད་ཕྲུག་རྣམས་ཆུང་དུས་ནས་ཕ་མ་ནང་མི་དང་བོད་ཀྱི་སྤྱི་ཚོགས་དང་ཁ་གྱེས་བཅུག་སྟེ། བོད་ཕྲུག་རྣམས་ཀྱི་ལུས་ངག་ཡིད་གསུམ་ལ་དབང་བསྒྱུར་གྱིས་རྒྱ་རིགས་ནང་བཞིན་དུ་བསྒྱུར་ཐབས་བྱས་ཏེ། བོད་ཀྱི་སྐད་ཡིག་དང་རིག་གཞུང་སྲོལ་རྒྱུན་བཅས་རྩ་མེད་གཏོང་ཐབས་ཀྱིས་མི་རིགས་རྒྱ་སྒྱུར་གྱི་དམིགས་ཡུལ་བཅངས་ཡོད་ལུགས་ཀྱི་སྐྱོན་བརྗོད་བྱས་དང་བྱེད་མུས་ཡིན་པ་རེད། གོང་ནས་ངོ་སྤྲོད་བྱས་དོན་ལྟར་རྒྱ་ནག་གཞུང་གིས་བོད་རིགས་རྣམས་རྒྱ་རིགས་ལ་བསྒྱུར་ཏེ་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བ་དང་བོད་མི་རིགས་ཀྱི་ལ་རྒྱ་དང་ཞེན་ཁོག་མེད་པར་བཟོ་ཐབས་སོགས་ཀྱི་དམིགས་ཡུལ་སྒྲུབ་ཆེད

གཞན་ཡང་ཐེངས་ཤིག་ལ་ས་གནས་ཆོས་ཚོགས་ཤིག་ཏུ་མི་འདུ་འཛོམས་བྱུང་བའི་སྐབས་སུ་བསྟན་འཛིན་ཆོས་མཚོ་གིས་ཞལ་འདོན་མང་པོ་ཞིག་བློ་ངོས་ནས་འདོན་ཐུབ་པ་ང་རང་གིས་དངོས་སུ་མཐོང་བྱུང་བས་ང་རང་ཧ་ལས་དགོས་བྱུང། སྤྱིར་ཨ་རིའི་ནང་སྐྱེས་པའི་བོད་ཕྲུག་ཚོའི་ནང་ནས་བོད་སྐད་ཡག་པོ་བཤད་ཤེས་མཁན་ཉུང་ཉུང་རེད། དེ་ཡིན་དུས་ཁྱེད་བཟའ་ཟླ་གཉིས་ཀས་བུ་མོ་གསོ་སྐྱོང་ཙམ་མ་ཡིན་པར་ཁྱིམ་ཚང་གི་སློབ་གསོའི་ཐོག་གཡུར་དུ་ཟ་བའི་གྲུབ་འབྲས་བླངས་ཡོད་པར་ངས་ངོས་འཛིན་ཞུ་གི་ཡོད། ལྷག་པར་དུ་ཁྱེད་རང་བྷི་ར་ཇི་ནི་ཡ་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཡིག་དགེ་རྒན་ཡིན་པས་ན་བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་སྟངས་ཐོག་ལའང་ཉམས་མྱོང་ཡོད་མཁན་ཞིག་རེད། དེས་ན་ཐོག་མར་ཁྱེད་རང་གིས་རང་གི་བུ་མོར་རང་ཁྱིམ་དུ་བོད་ཀྱི་རིག་གཞུང་ར་སྲོལ་རྒྱུན་ངོ་སྤྲོད་གནང་སྟངས་ར་ཡང་གིས་བོད་སྐད་དང་བོད་ཡིག་བསླབ་པའི་ཉམས་མྱོང་གི་སྐོར་མཚམས་སྦྱོར་གནང་རོགས་ཞུ། ཨོ་ཀི་དག་ཆོས་དང་རིག་གནས་ཀྱི་རྩ་བ་ན་མོ་དེ་ཁོ་ནང་ཆོས་དུ་ཐུགས་དད་ཡོད་ནོ་གི། རང་གའི་འཁོར་འབྲེལ་འཁོར་འབྲེལ་ཟེར་བ་ཆ་ག་དོན་གྱི་ཆོས་ཟ་གི་ཚིག་གཅིག་དག་རང་གའི་གལ་ཆེན་དོན་ཆེན་གྱིས་ནོ་དེ་བོད་ཀྱི་རིག་གནས་ལ་ནང་ཆོས་ཡིན་ནོ་གི། རང་གའི་རྩ་ཆེན་པོ་གྱིས་ནོ་དེ་རང་གའི་གོས་ཤ་ཚ་ཚ་ཉེ་དུ་ལ་ཙི་ཀྲོ་ཟིན་ན་འདྲ་ལྕགས་ལག་ཟིན་ན་ལ་དེའི་ལག་འཇོག་འཇོག་དུ་ད་ད་རང་བཞིན་གྱི་རྒྱུན་ལྡན་གྱི་གནས་ཚུལ་དུ་ར་འོ་དེ་གའི་ཤ་ཤོ་ལ་ད་དེ་འདི་མ་འོངས་པ་གི་ཆོས་སུ་གཡོག་པ་དེ་ཤི་ན་འོ་ད་མི་ཚེ་གི་སྙིང་དོན་འདྲ་མོ་དེ་རྩ་འཇོག་གི་དེ་ལང་ཀ་དེ་བོད་ཡིག་ཡིན་ནོ་གི་ད་བོད་ཡིག་དེ་གལ་ཆེན་པོ་གྱིས་ནི། ཀྱི་ཁ་ཏོན་འབྲི་ཞོར་ལ་མོ་རང་བོད་ཡིག་དང་བོད་སྐད་དེའི་ཞོར་ལ་དང་ཁ་ཏོན་འབྲི་རྒྱུའི་ཆེད་དུ་ཁ་ཏོན་བཟོ་རྩལ་གྱི་ཚིག་མཛོད་ཅིག་འགྲོ་སྟངས་འདྲ་མོ་དེ་ཚོ་ལབ་ན་དེ་ག་ཅིག་ནས་ད་བོད་ཡིག་ལ་བོད་སྐད་ཉོ། དོན་དངོས་དེ་འདྲ་དེ་འདྲ་ཅིག་ནས་ཅིག་རྩ་གི་ཚིག་འཇལ་སོང་བ་རེད་མོད་ལ། ཡང་བོད་པའི་ཕ་མ་ཚོའི་ངོས་ནས་བུ་ཕྲུག་ཚོའི་སེམས་རྒྱུད་ལ་བོད་མི་རིགས་ཀྱི་ལ་རྒྱ་ར་ཞེན་ཁོག་བོད་ཀྱི་སྐད་ཡིག་ར་སྲོལ་རྒྱུན་ལ་སོགས་རྩ་ཆེར་འཛིན་རྒྱུར་བསླབ་བྱ་ཆི་ཤེས་གནང་དགོས་བསམ་གི། རིགས་ཞེན་དེ་ཡིན་རྒྱུ་མི་དང་པོ་གཅིག་བསླབ་དགོས་གི་རེད་བསམ་གི་འདུག་གལ་ཏེ་ཁྱོད་རིགས་ཞེན་དེ་མ་བསླབ་ན་ཕྲུ་གུ་ལ་དཀའ་ངལ་ཆེན་པོ་སོ་སོ་བཟོ་གི་རེད་ཡོད་རེད་བོད་ཡིན་ཟེར་གོ་ནོ་དེ་ཁོ་ངོ་སྤྲོད་གསལ་བོ་བྱེད་དང་དེ་སྤོབས་པ་དང་ལྡན་པ་རྒྱུ་མཚན་དང་ལྡན་པ་ལྷག་པར་དུ་ཆབ་སྲིད་ཀྱི་གནས་སྟངས་དང་སྦྱར་ནས་ངོ་སྤྲོད་བྱས་བཏང་ན་ཁོ་རང་ཚོ་སོ་སོ་གི་ལངས་ཕྱོགས་དེ་ཉན་འགྲོ་གི་འདུག།

ཆོས་ལས་ཕན་ཆད་ཀྱི་ཕ་མ་གཉིས་བར་དུ་ད་འཕྲོག་རེས་དེ་རྒྱག་གི་ཡོད་རེད་དཱ། རིག་གནས་གཉིས་ཀྱི་བར་ན་ད་འཕྲོག་རེས་རྒྱག་དགོས་རེད་དཱ། ཁྱོད་རང་གི་ཤ་ཡིན་ནོ་གི་ཁྱོས་དེ་འགན་ཁུར་ནས་ཚུར་འཕྲོག་རེས་བྱས་ནས་ཚུར་འཐེན་དགོས་རེད་དཱ། དེ་ཁ་ཡ་ས་མེད་ནོ་གི་འགན་ཁུར་དེ་རེད་བསམ་གྱི་འདུག་དེ་བོད་ནང་ཡང་ནུབ་ཕྱོགས་ཡིན་ན་ར་སྐྱབས་བཅོལ་ཡིན་ན་ཚང་མ་གི་ཕ་མ་ཚོ་གི་དེ་བསམ་ན་ཅིག་བཟུང་བདེ་ཐང་ནས་དེ་ནས་བོད་པ་ཡིན་ཟེར་གོ་ནོ་དེ་མི་རིགས་ཡ་རབས་ཡིན་པ་མ་ཟད་ཨ་ནི་ཆབ་སྲིད་ཀྱི་ཕྱོགས་ནས་དང་ལོ་རྒྱུས་ཐོག་ནས་ང་ཚོ་དྲང་བདེན་ཡོད་པ་དང་ང་ཚོ་ལ་ནི་དྲང་བོ་མ་ཡིན་པའི་གི་དེ་འདྲའི་གི་དཀའ་ངལ

སྤྱིར་བོད་ཀྱི་དགོན་སྡེ་ཁག་ནི་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་སྲུང་འཛིན་གྱི་གཞི་མ་ཡིན་པར་མི་རྣམས་ཀྱིས་ངོས་འཛིན་བྱེད་བཞིན་ཡོད་མོད་དེང་སྐབས་གྲྭ་རྒན་ཇེ་ཉུང་དུ་འགྲོ་བཞིན་པའི་ཁར་གྲྭ་བ་ན་ཆུང་རྣམས་རྒྱ་ནག་གཞུང་གཉེར་སློབ་གྲྭར་བཙན་ཤེད་ཀྱིས་བཅུག་སྟེ་ལོ་ན་བཅོ་བརྒྱད་བར་རྒྱ་ནག་གཞུང་གི་སློབ་གསོའི་ལམ་ལུགས་འོག་ཚུད་ཡོད་པས། འབྱུང་འགྱུར་ཁ་ཕྱོགས་གང་འདྲ་ཞིག་ཏུ་བསྐྱོད་མིན་དོགས་འདྲིའི་གནས་སྟངས་ཤིག་ཡིན་ཟེར། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། ཚང་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་ཁག་གི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང